དང། འདི་བུམ་འཛིན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་དེ་བློའི་གཞན་སེལ་ཞེས་བློའི་གཞན་སེལ་ཟེར་ག་རེ་ཟེར་ན་ཀོ། བུམ་འཛིན་རྟོག་པ་ཁོའི་དོན་སྤྱི་དེ་ཡིན་ཙང་ནི་བློའི་གཞན་སེལ་ཞེས་བྱ་སྟེ། འོ་ད་བུམ་པ་ལ་བུམ་པ་མ་ཡིན་པ་ཡིན་ན་འདྲ་དུ་བུམ་པ་མ་ཡིན་པ་ལ་བུམ་པ་མེད་པ་ཡིན་ན་དེ་གཉིས་དང་གང་ཅིག་བཞག་སྟངས་གཉིས་ཡོད་ཨ་རེད། བུམ་པ་ལ། ཁ་ཤས་ནི་བུམ་པ་དང་བུམ་པ་མ་ཡིན་པའི་གཞི་མཐུན་མེད་པ་ཅན་ཟེར་ཡ་རེད། ཟེར་བ་ད་བུམ་པ་ལ་བུམ་པ་མ་ཡིན་པ། བུམ་པ་ལ་བུམ་པ་མ་ཡིན་པ་དེ་མེད་དགག་རེད་དོན་རང་མཚན་གྱི་གཞན་སེལ་བུམ་པ་ལ་བུམ་པ་མ་ཡིན་པ་མེད་པ་དེ་མེད་དགག་གི་གཞན་སེལ་ལགས་སོ་ཞེས་བྱ་བ་རེད།